ནས་དང། ས་ལུའི་ས་བོན་གཉིས་མོ་དེ་ཅིག་ཅར་གྱིས་བཞི་ཆར་འགྱུར་བར་ཐལ་ས་ལུའི་ས་བོན་གྱི་རང་བཞིན་དང། ནས་ཀྱི་ས་བོན་གྱི་རང་བཞིན་གཉིས་ཐ་དད་མེད་པའི་གཅིག་ཡིན་པའི་ཕྱིར་རོ། ཡིན་པ་དང་ཡ་གིར་ལབ་པ་རེད་བ་ཀའི་ཆུ་ལུད་གང་རུང་གང་ཟག་རང་བཞིན་ཡེ་ཤེས་དངོས་པོ་ཐམས་ཅད་རང་བཞིན་ཕར་ཡིན་ཚུར་ཡིན། བྱེད་དང་གནས་སྐབས་ཐ་དད་པ་ཙམ་དུ་སྤྱི་གཙོ་བོའི་ངང་དུ་གཅིག་པ་ཡིན་ལབ་པ་རེད་བ་ཡིན་དུས་ད་ལྟ་ས་ལུའི་ས་བོན་དང་ནས་ཀྱི་ས་བོན་གཉིས་མོ་དེ། རང་བཞིན་གཅིག་ཡིན་ན་ནི་ག་རེ་བྱས་འགྲོ་ཟེར་ན། འོ། ནས་ཀྱི་ས་བོན་དང་ས་ལུད་ས་བོན་གཉིས་སྐྱེ་དུས་ས་ཅིག་ཅར་སྐྱེ། འཇིག་དུས་ཀྱང་ཅིག་ཅར་དུ་འགྱུར་བར་ཐལ། ས་ལུའི་ས་བོན་གྱི་རང་བཞིན་དང་ནས་ཀྱི་ས་བོན་གྱི་རང་བཞིན་གཉིས་ཐ་དད་མེད་པའི་གཅིག་ཡིན་པའི་ཕྱིར། ད་གོ་དེ་རེད་བ། ཁོ་གཉིས་མོ་དེ་རང་བཞིན་གོ་ཐ་དད་མེད་པའི་གཅིག་ཡིན་ཟེར་རང་བཞིན་གོ་སུ་ལ་གོ་དགོས།

ཟེར་ན་གཙོ་བོ་དེ་རྣམ་འགྱུར་དེ་ཡི་རང་བཞིན་མིན་པར་ཐལ། ད་ཁོ་རང་ལ་བག་བཏང་གི་ཡོད་དམ། འོ། ས་བོན་གྱི་སྟེང་དུ་ཡོད་མཁན་གྱི་སྤྱི་གཙོ་བོ་དེ་ཆོས་ཅན་རྣམ་འགྱུར་དེ་ཡི་རང་བཞིན་མ་ཡིན་པར་ཐལ། རྣམ་འགྱུར་དེ་རང་བཞིན་ཡིན་པའི་ཕྱིར་ཏེ། འོ། རང་བཞིན་དེ་གི་སྤྱི་གཙོ་བོ་ཁོ་རང་ག་རེ་འགོ། ས་བོན་གྱི་རང་བཞིན་ཡིན་པའི་ཕྱིར། ས་བོན་གྱི་རང་བཞིན་ཡིན་ན། ས་བོན་དེས་བསྐྱེད་པའི་རྣམ་འགྱུར་རྣམས་ཀྱི་རང་བཞིན་ཡིན་དགོས་པའི་ཕྱིར་ཏེ་ས་བོན་དང་མྱུ་གུ་གཉིས་མོ་དེ་རང་བཞིན་གཅིག་ཏུ་ཁས་ལེན་པ་རེད་བ། ཐ་དད་མི་འགྱུར། རང་བཞིན་མིན་པར་ཐལ། ཅིག་ཤོས་ཀྱི་རྣམ་འགྱུར། འཇིག་པའི་ཚེ། སྤྱི་གཙོ་བོ་དེ་ལས་སྐྱེས་པའི་ས་བོན་གྱི་རྣམ་འགྱུར་རྣམས། ས་བོན་གྱི་རྣམ་འགྱུར་རྣམས་ཐ་དད་པའི་ཉེས་པ་མེད། ནས་ཀྱི་ས་བོན་དང། ས་ལུའི་ས་བོན་གཉིས་མོ་དེ། རང་བཞིན་གཅིག་ཡིན་ན་ཡང། དེ་གཉིས་ལས་སྐྱེས་པའི་རྣམ་འགྱུར་གཉིས་མོ་དེ་ཐ་དད་ཡིན། དེ་ནི། སྐྱེས་ན་ཅིག་ཆར་དུ་སྐྱེ་བ་དང་འགགས་ན་ཅིག་ཆར་དུ་འགག་རྒྱུའི་ངེས་པ་དེ་མེད་ཟེར་ན་ཡང་འགལ། ཟེར་ན་ད་ག་རང་ལུགས་ལྟར་བཏང་ཡོད་འདོད་ལ་གཙོ་བོ་དེ་རྣམ་འགྱུར་དེའི་རང་བཞིན་མ་ཡིན་པར་ཐལ། ཟེར་བ། རང་བཞིན་མ་ཡིན་པར་ཐལ། ཅིག་ཤོས་ཀྱི་རྣམ་འགྱུར་འཇིག་པའི་ཚེ། གཙོ་བོའི་བདག་ཉིད་རྟག་པའི་ངོ་བོར་གནས་པའི་ཕྱིར་རོ། ལན། གཙོ་བོ་དེ་རྣམ་འགྱུར་དེའི་རང་བཞིན་མ་ཡིན་པར་ཐལ་ད་ག་རང་ལ་གྲུབ་ཀྱི་འདུག་ཡང་དེ། དེ་གཙོ་བོ་དེ་རྣམ་འགྱུར་དེའི་རང་བཞིན་མ་ཡིན་པར་ཐལ་ཟེར་དུས་ག་རེ་ཡི་ས་བོན་གྱི་སྟེང་དུ་ཡོད་མཁན་གྱི་འཇིག། རྣམ་འགྱུར་གྱི་ག་སོ་ས་ལུའི་མྱུ་གུ་ས་བོན་གྱི་རྣམ་འགྱུར་གྱི་འཇིག་པ་དེའི་ཚེ་ན་ནི། འོ། གཙོ་བོའི་བདག་ཉིད་རྟག་པའི་ངོ་བོར་གནས་པའི་ཕྱིར་ད་དེ་ད་ག་རང་དང་སྐབས་ས་བོན་དང་མྱུག་ག་ས་ནས་མྱུ་གུ་དང་ནས་ཀྱི་ས་བོན་དང། ས་ལུའི་ས་བོན་གྱི་སྐབས་དང་ན་འགྲིག། འོ་དེ་འདྲ་རེད།

མྱུ་གུ་དེ་དེའི་རང་བཞིན་མ་ཡིན་པར་འདོད་ཟེར་ན། དེ་ཉིད་ལ་སྤྱི་དང་ཁྱད་པར་གྱི་བློར་མི་འགྱུར་བར་ཐལ། སྤྱི་དང་ཧར་བ་དང། ཐུགས་རྗེ་ས་བོན་གྱི་སྟེང་དུ་ཡོད་མཁན་གྱི་སྤྱི་གཙོ་བོ་དེ་རང་བཞིན་དེ་མ་ཡིན་ན། རྣམ་འགྱུར་དེ་རྣམས་ཀྱི་རྣམ་འགྱུར་ཟེར་ན་འབྲས་བུ་དེ་དག་གི་རང་བཞིན་མ་ཡིན་ཞེས་ལན་བརྒྱབ་སོང་ན། དེ་ཉིད་ལ་སྤྱི་དང་ཁྱད་པར་གྱི་བློར་མི་འགྱུར་བར་ཐལ། མི་འགྱུར་བ་ཐ་དད་ནི་གཅིག་མིན་པ་དེ་ན་ཡི་ཕྱིར་རོ། ད་གཉིས་པ་ལ། སེལ་བ་དང་མཚུངས་པ་སྤངས་པ་དང། ཡང་འདི་རང་འཇིག་པའི་བྱིས་བ་དང། སེལ་བ་དང་མཚུངས་པ་སྤངས་པ་དང། ལྷན་ཅིག་བྱེད་རྐྱེན་བརྗོད་མེད་དུ་ཐལ་བ་དང་མཚུངས་པ་སྤངས་པའོ། དང་པོ་ལ་ཚིག་དོན་དང་གཞན་སེལ་ངོས་བཟུང་བའོ། ད་འདི་ནི་གཞན་སེལ་ལས་དྲུག་གོ། དང་པོ་ནི། གསལ་བ་འཇིག་པའི་ཚེ་སྤྱི་འཇིག་མི་འཇིག་བརྟགས་ནས་སེལ་བ་སྨྲ་བ་ལ་ཉེས་པ་མཚུངས་སོ་ཞེ་ན། མི་མཚུངས་ཏེ། མེད་དགག་གི་གཞན་སེལ་དེ་གསལ་བ་འཇིག་པའི་ཚེ་ད་དེར། ད་ལྟ་དེ་གསལ་བ་འཇིག་པའི་ཚེ་ན་སྤྱི་འཇིག་སྤྱི་མི་འཇིག་པར་གནས་བཞག་རྟག་པར་གནས་བཞག་སོ་རང་ལུགས་རྟག་ས་རྟག་ང་ར་བ་ཡ་གན། གར་འཇིག་པའི་ཚེ་ན་རང་བཞིན་རྣམ་འགྱུར་དེ་ཚོ་འཇིག་པ་དེའི་ཚེ་ན་སྤྱི་དེ་མ་འཇིག་པར་གནས་ཏེ་བཞག་གལ་ཏེ་སྤྱི་དེ་རྣམ་འགྱུར་དེ་གི་རང་བཞིན་རེད་མི་འདུག་ལབ་པར་བ་ཟེར་ཡོང་དུས་ད་ཕ་གསལ་བ་དེ་འཇིག་པ་དེའི་ཚེ་ན་སྤྱི་དེ་མ་འཇིག་པ་དེ་བཤད་ཟེར་རྟག་ས་རྟག་ང་ཡིན་ས་ད་སུ་ཁ་ལོ་གོ་བར་བ་གསལ་བ་འཇིག་པའི་ཚེ་སྤྱི་འཇིག་མི་འཇིག་བརྟགས་ནས། སེལ་བ་སྨྲ་བ་ལ་ཉེས་པ་དེ་མཚུངས་སོ་ཞེས་དེའི་ཚེ་ན་ཁྱོད་རང་ཚོ་ལ་ཡང་མཚུངས་དགོས་རེད་བ་ཞེས་གསལ་བ་དེ་འཇིག་པ་དེའི་ཚེ་ན་སྤྱི་མི་འཇིག་པ་ཞིག་བསྡད་ཡོད་ན་དེ་ནི་སེལ་བ་སྨྲ་བ་ལ་ཁྱོད་རང་ཚོ་ལ་ཉེས་པ་མཚུངས་རེད་ཟེར་ན་དང་པོ་ནི་ཚིག་དོན་དང་གཞན་སེལ་ངོས་བཟུང་ངོ་དང་པོ་ལ་གསལ་བ་འཇིག་པའི་ཚེ་སྤྱི་འཇིག་མི་འཇིག་བརྟགས་ནས་སེལ་བ་སྨྲ་བ་ལ་ཉེས་པ་དེ་མཚུངས་ཡ་ལན་མི་མཚུངས་ཏེ་ཞེས་མེད་དགག་གི་གཞན་སེལ་དེའི་ཚེ་ད་འཇིག་མི་འཇིག་བརྟགས་ནས་ནི་གསལ་བ་འཇིག་པའི་ཚེ་སྤྱི་འཇིག་མི་འཇིག་བརྟགས་ནས་སེལ་བ་སྨྲ་བ་ལ་ཉེས་པ་མི་མཚུངས་པར་ཐལ། མེད་དགག་གི་གཞན་སེལ་དེ་གསལ་བ་འཇིག་པའི་ཚེ་མི་འཇིག་པ་གནས་པ་དང། རེད་བ། མེད་དགག་གི་གཞན་སེལ་གོ། བུམ་པ་འཇིག་པ་དེའི་ཚེ་ན། བུམ། ག་རེ། གསལ་བ་འཇིག་པའི་ཚེ་ན་འཇིག་མི་འཇིག་ཟེར་མི་དགོས་ཏེ་མེད་དགག་གི་གཞན་སེལ་དེ་རྟག་པ་ཡིན་ཙང་ཁོ་ལ་འཇིག་མི་འཇིག་གི་སྐད་ཆ་བཤད་རྒྱུ་མེད་པའི་ཕྱིར། གང་ཅིའི་སྐད་ཆ་སོགས་འཇིག་པ་ཟེར་ཡ་དེ་བཤད་རྒྱུ་མེད་པའི་ཕྱིར་ཁོ་མི་འཇིག་པར་གནས་གནས་འགྲོ་བའི་ཕྱིར། འོ་མི་འཇིག་པར་གནས་པ་དང། མི་གནས་པར་རྟོག་པས་རྟོག་པས་སུན་དབྱུང་དུ་མེད་ནུས་པ་མེད་དེ། ལྡོག་པ། ལྡོག་པ་མེད་དགག་གི་གཞན་སེལ། ངོ་བོ་ཅུང་ཟད་ཀྱང་མེད་པའི་སྤྱི་ཡིན་པའི་ཕྱིར་རོ། ངོ་བོ་ཅུང་ཟད་ཟེར་ན་ད་ལྟ་དངོས་པོའི་ངོ་བོར་གནས་པ་མེད་པའི་སྤྱི་ཡིན་པའི་ཕྱིར། ཡིན་ད་རྟག་པའི་སྤྱི་ཡིན་གནས་ད་མེད་དགག་གི་གཞན་སེལ་འོ་ད་གཤམ་དེ་ལ་ཡོད་འདུག་ཟེར། ད་བློའི་གཞན་སེལ་གོ་ཡངས་སུ་ད་གང་བྱེད། སྤྱི་འཇིག་པའི་ཚེ་ན་གསལ་བ་གསལ་བ་འཇིག་པའི་ཚེ་ན་སྤྱི་མི་འཇིག་སྤྱིའི་སྤྱི་འཇིག་མི་འཇིག་གི་བརྟག་དཔྱད་བྱེད་གོ། མེད་དགག་གི་གཞན་སེལ་དེ་རང་བྱེད་རྒྱུ་མི་འདུག་བློའི་གཞན་སེལ་དེ་རང་བྱེད་རྒྱུ་མི་འདུག་མེད་དེ་ཁོ་ཉིད་གཉིས་མོ་དེ་གང་བྱེད་གཉིས་ཀ་ལོ་རྟག་པ་ཡིན་པ་མཚུངས་པའི་ཕྱིར་ཏེ་དོན་རང་མཚན་གྱི་གཞན་སེལ་དེ་ལ་ཡང

དོན་གྱི་གཞན་སེལ་དངོས་སུ་མ་བཀོད་པ་ནི། ད། དེ་འདྲ་འདིའི་རྩ་བའི་ནང་ལ། མེད་དགག་གི་གཞན་སེལ་དེ་དང་བློའི་གཞན་སེལ་གཉིས་མོ་དེ། གསལ་བ་འཇིག་པའི་ཚེ་ན། སྤྱི་འཇིག་མི་འཇིག་ལ་བརྟག་དཔྱད་བྱས་ནས་སྐྱོན་དེ། བློའི་གཞན་སེལ་དང། མེད་དགག་གི་གཞན་སེལ་གཉིས་ལ། སྐྱོན་དེ་འཇུག་གི་མ་རེད་ཅེས་དངོས་སུ་གསུངས་ལ། དོན་རང་མཚན་གྱི་གཞན་སེལ་ལ་དངོས་སུ་མ་གསུངས་པ་རེད། ཡིན་ན་ཡང་དོན་རང་མཚན་གྱི་གཞན་སེལ་དེ་ལ་ཡང་གསལ་བ་འཇིག་པའི་ཚེ་ན་སྤྱི་འཇིག་མི་འཇིག་ལ་བརྟགས་ཏེ་སྐྱོན་བརྗོད་དེ་དོན་རང་མཚན་གཞན་སེལ་ལ་འཇུག་ལྟ་འཇུག་དགོས་མ་རེད་ཡིན་ན་ཡང་རྩ་བས་དངོས་སུ་མ་བསྟན་པ་རེད་མ་བསྟན་པ་ག་རེ་ཟེར་ན་དོན་རང་མཚན་གཞན་སེལ་དངོས་པོ་ཡིན་པ་ལ་དགོངས་ནས་མ་བསྟན་པ་རེད་དེ་དོན་གྱི་གཞན་སེལ་གསལ་བ་དངོས་སུ་མ་བཀོད་པ་ནི་དངོས་པོ་ཉིད་ཡིན་པས་གསལ་བ་འཇིག་པའི་ཚེ་འཇིག་མི་འཇིག་གམ། འཇིག་མི་འཇིག་སྙམ་པའི་དོགས་པ་དེ་ཤས་ཆུང་བ་ཡང་རེད་ཕ་ནི་སུ་རེད་བ་གྲངས་ཅན་ལ། ད། མེད་དགག་གི་གཞན་སེལ་དེ་དང་བློའི་གཞན་སེལ་གཉིས་པོ་དེ། ནི་ག་རེ་རེད་ཟེར་ན། ཁོ་རང་ཚོ་ནི་རྟག་པ་ཡིན་ཟེར་གྱི་འདུག་ཨ་ནི་གསལ་བ་འཇིག་པའི་ཚེ་ན་ཁོ་མ་འཇིག་པ་བསྡད་འགྲོ་དགོས་ཏེ་དེ་ནས་སྐྱོན་དེ་ཡོང་གི་འདུག་བསམ་པ་རེད་བ། ད་ལྟ་ག་རེ་རེད་ཟེར་ན་གསལ་བ་འཇིག་པའི་ཚེ་ན་སྤྱི་མི་འཇིག་པ་བསྡད་འགྲོ་དགོས་ཏེ་དེ་ནི་ཕ་གིས་ལབ་པར་མ་རང་གྲངས་ཅན་ལབ་པ་རེད་བ་རང་ལུགས་ཡིན་པ་རེད་བ། རེད་བ། རྣམ་འགྱུར་རྣམས་འཇིག་པའི་ཚེ་ན་སྤྱི་དེ་མ་འཇིག་པ་བསྡད་ཤག་བྱས་ཙང་སྤྱི་དེ་ཉིད་རྣམ་འགྱུར་དེ་དག་གི་རང་བཞིན་རེད་མི་འདུག་ཟེར་ལབ་པ་རེད་བ།

དཔེར་ན་བུམ་པ་ལྟ་བུ་ལ་བྱས་ན་བུམ་པའི་མེད་དགག་གི་གཞན་སེལ་དེ་ཡང་བུམ་གསལ་རྣམས་ཀྱི་སྤྱི་རེད། བུམ་པའི་བློའི་གཞན་སེལ་དེ་ཡང་བུམ་གསལ་རྣམས་ཀྱི་སྤྱི་རེད། རེད་པ། དེས་མ་ཟད་སྤྱིར་ན་དོན་རང་མཚན་གཞན་སེལ་ཁོ་ཡང་སྤྱི་ལྟ་རེད་པ་བུམ་གསལ་རྣམས་ཀྱི་སྤྱི་རེད་པ། བུམ་པ་མ་ཡིན་པ་ལས་ལོག་པར་སླེབས་པའི་འགོ་རུལ་བ་དེ་བུམ་གསལ་རྣམས་ཀྱི་སྤྱི་རེད། ཡིན་ན་ཡང། གསལ་བ་འཇིག་པའི་ཚེ་ན་སྤྱི་མི་འཇིག་པ་བསྡད་ཀྱི་འདུག་བསམ་པའི་བསམ་བློ་ཁོ། མེད་དགག་གི་གཞན་སེལ་དང་བློའི་གཞན་སེལ་གཉིས་ལ་ཤུགས་ཆེ་ཡོད་ཡིན་ཙང་དེ་ལ་ལན་དངོས་སུ་བྱས། མ་ཡིན་དགག་གཞན་སེལ་ཁོ་རང་ལུགས་ཡིན་ཙང་དངོས་པོ་ཡིན་ཙང།